ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཐོན་ལ་རྟེན་གཞི་བྱས་ཡོད་པའི VOA ཨ་རིའི་རླུང་འཕྲིན་ཁང་ཡིན། གཟའ་འཁོར་འདིའི་ནང་ལ་རྒྱ་ནག་དམར་ཤོག་གཞུང་གིས་ཤིན་ཅང་དུ་ཡོད་པའི་རྒྱ་ནག་དམར་ཤོག་དྲུང་ཆེ་ཁྲེན་ཆོན་གོ་ལས་འགྱུར་བཏང་སྟེ་རྒྱ་ནག་ལྷོ་ཕྱོགས་ནས་འགོ་ཁྲིད་གསར་བ་ཞིག་ད་སྐབས་འཛམ་གླིང་ཁྱོན་ཡོངས་ཀྱི་སྒང་ནས་དོ་སྣང་བྱེད་ས་གི་ཤིན་ཅང་གི་དམར་ཤོག་དྲུང་ཆེ་ལ་བསྐོ་གཞག་བྱས་ཡོད་པ་རེད། དེ་རིང་ང་ཚོས Podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་དེའི་སྐོར་གླེང་སློང་བྱེད་ཀྱི་ཡིན། ང་ཚོས་གླེང་སློང་བྱེད་མཁན་ཡིན་ན་ལས་རོགས། ཚེ་བརྟན་དབང་ཕྱུག་ལགས་གདན་འདྲེན་ཞུས་ཡོད། དབང་ཕྱུག་ལགས། ད་ཁྲེན་ཆོན་གོ་ལ་འགྱུར་བ་བཏང་བ་གི་དུས་ཚོད་འདི་རྒྱལ་སྤྱིའི་ནང་ལ་ཤིན་ཅང་གི་གནས་སྟངས་གི་ཐོག་ལ་ཧ་ལས་བ་གི་དོ་སྣང་ཆེན་པོ་བྱེད་བཞིན་པ་གི་སྐབས་ཤིག་གི་ཡོད་བ་རེད། རྒྱ་ནག་གཞུང་གིས་འགྱུར་བ་བཏང་བ་འདིས་རྒྱལ་སྤྱིའི་སྤྱི་ཚོགས་གི་སྐྱོན་བརྗོད་དེ་ཚོ་ལ་འགྲེལ་བ་དེ་ཚོ་ཆགས་གི་ཡོད་ན། རེད་ད་སྤྱིར་བཏང་བྱས་པ་ནི་རྒྱ་ནག་ནང་ལོགས་དཔོན་རིགས་ཕར་ཚུར་བརྗེ་པོ་རྒྱག་ཡག་འདིའི་ནང་དོན་དེ་ཡིན་ན་ཕྱི་ལ་ཡག་ཤེས་ཀྱི་མ་རེད་དེ་འདྲ་སོང་ཙང་ང་ཚོ་ཕྱི་ནས་ལྟ་དུས་ཙམ་པ་ད་ཚོད་དཔག་བྱེད་ཡག་དང་དེ་འདྲའི་མི་ཤེས་དངོས་ཡོད་ཀྱི་གནས་ཚུལ་དེ་ཡིན་ན་ཤེས་ཡག་ཁག་པོ་འདྲ་བ། ད་ཁོས་དུས་ཚོད་ཁོ་ར་རང་བལྟས་པ་ཡིན་ན་ཕྱོགས་གཅིག་ནས་དུས་ཚོད་དེ་གཅིག་ཧང་སངས་དགོས་ཡག་དེ་ག་རང་མི་འདུག་རྒྱ་ནག་དམར་ཤོག་གི་གདོལ་པ་ཞིང་ཆེན་རིམ་པའི་འགོ་ཁྲིད་དེ་ཚོ་མང་ཆེ་ཡིན་ན་ལོ་ལྔའི་ལྔའི་ནང་ལོགས་ལ་ཡག་ད་འགྱུར་ལྡོག་རེ་གཏོང་དགོས་ཡག་རེད་དེ་འདྲ་སོང་ཙང་ཁྲེན་ཆོན་གོ་ཕ་གིར་ཉིས་སྟོང་བཅུ་དྲུག་ལོ་ལ་ཡག་ཨ་ནི་བོད་ནས་ཁོ་ཤིན་ཅང་བཏང་རྗེས་ད་ད་ལྟ་ལོ་ལྔ་དྲུག་འགོར་བ། དེ་འདྲའི་སོང་ཙང། ད་ད་ལྟའི་དུས་ཚོད་དེ་ལ་ཡང་འགྱུར་ལྡོག་གཏོང་ཡག་གི་དུས་ཚོད་དེ་སླེབས་ཡོད་རེད་བྱས་ཙང་ཁོ་སྤྱིར་བཏང་གི་རྒྱུན་ལྡན་རེད་བསམ་བསམ་རེད་འདུག་ད་ཡིན་ནའི་ཡང་རྒྱུན་ལྡན་མིན་པའི་རྟགས་མཚན་དེ་ཏོག་ཙམ་མཐོང་ཡག་འདུག་ག་རེ་ཡིན་ཟེར་ན། ཤིན་ཅང་གི་ནང་ལོགས་ལ་ཡ། ཉེ་དུས་ཟླ་བ་བཅུ་པའི་ནང་དང་མང་ཆེ་ཟླ་བ་བཅུ་པའི་ནང་བྱས་བཞག་བཅུ་པའི་ནང་དུ་བར་ལ་ཡང་ད་ཁོང་ཚོའི་ཤིན་ཅང་རང་སྐྱོང་ལྗོངས་ཀྱི་ཨ་ནི་མཐོ་རིམ་འགོ་ཁྲིད་འབྱོར་བ། ད་ཁྲེན་ཆོན་གོ་གི་གཡས་གཡོན་ལ་ཡོད་པའི་མི་དེ་ག་དེའི་དམར་ཤོག་དྲུང་ཆེ་གཞོན་པ་དང་ཨ་ནི་དེ་བཞིན་སྔ་ཕྱི་ཡིན་ན་ཁོ་ཚོ་འགྱུར་ལྡོག་བཏང་པར་བཏང་བྱས་ཡིན་ན་དམར་ཤོག་དྲུང་ཆེ་གཞོན་པ་གཅིག་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་གི་དྲུང་ཆེ་ལ་ཡང་བཏང་སོང་ཨང་བཏང་བྱས་ཨ་འདིའི་སྐབས་དེ་ད་གང་ལྟར་འགྱུར་ལྡོག་བཏང་དགོས་ཡ་དེ་ག་བཏང་དེའི་སྔོན་ལ་ཡང་གང་ལྟར་ཁྲེན་ཆོན་གོ་དང་མཉམ་དུ་ཡོད་པའི་མི་དེ་ག་དེ་མང་ཆེ་འགྱུར་ལྡོག་བཏང་བྱས་ཡིན་ན་དེ་ཚོའི་ས་མིག་ལ་ཡང་དཔོན་པོ་གཞན་པ་འདས་ས་པ་འདས་ཞིང་ཆེན་གཞན་པ་ནས་མང་པོ་གཅིག་ཡིན་ན་རྒྱ་ནག་ལྷོ་ཕྱོགས་དེ་པ་ནས་རེད་ཤག་དེ་འདི་ནས་འཁྱོངས་བྱས་ཡིན་ན་དཔོན་པོ་དེ་གས་བཟོས་བཟོས་ཚར་བའི་རྗེས་ལ་ཡིན་ན། ཁོ་ཚོས་རང་སྐྱོང་ལྗོངས་ཀྱི་དམར་ཤོག་གི་ཚོགས་འདུ་ཚོགས་རྗེས་ཁྲེན་ཆོན་གོ་བསྐྱར་དུ་དྲུང་ཆེ་ལ་བསྐོས་ཨ་ནི་གཞན་པ་དེ་གས་དྲུང་དྲུང་ཆེ་གཞོན་པ་དག་དེ་གས་བསྐོས་གཅིག་གསལ་བསྒྲགས་ར་ཆ་ཚང་བྱས་རྗེས་ཧོབ་དེ་ཁར་གཅིག་བལྟས་པ་ཡིན་ན་ཕལ་ཆེར། ཁྲེན་ཆོན་གོ་མུ་མཐུད་ཡིན་ན་ཕ་གིར་བསྡད་ཡག་ཡིན་པ་འདྲ་བསམ་བསམ་གྱི་ཨ་འདི་རྣམ་པར་བྱུང་བ་རེད་བྱས་ཙང་འདི་འདི་བྱུང་རྗེས་དུས་ཚོད་ཏོག་ཙམ་ཅིག་ལས་མ་ཕྱིན་པའི་རྗེས་ལ་ཡིན་ན་ད་རིང་འདིས། ཧོབ་དེ་ཁ་ལ་ཡ་ལས་འགྱུར་བཏང་བ་དེ་གཅིག་བྱེད་དུས་ཙམ་པ་ཡང་ཏིག་ཏིག་ཅིག་ག་རེ་ཡིན་ན་བསམ་བསམ་ཅིག་དོགས་པ་སྐྱེ་ཡ་དང་དྲི་བ་བཀོད་དགོས་ཡ་ཅིག་རེད་བཞག་དེ་མ་ཡིན་པས་ད་ཡང་དུས་ཚོད་ཁོ་རང་བལྟས་པ་ཡིན་ན་གནད་འགག་གཞན་པ་ཅིག་ད་དེ་ཚོ་དངོས་གནས་འབྲེལ་བ་ཡོད་ན་མེད་ན་ད་ཁྱེད་རང་གི་དེ་དམིགས་བསལ་འདིའི་སྐོར་ལ་སྐད་ཆ་དྲིས་དང་འདི་ག་རེ་ཟེར་ན་བདུན་ཕྲག་སྔོན་མ་རང་ད་ཨ་མི་རི་ཀའི་ཅིག་གྲོས་ཚོགས་གོང་འོག་གཉིས་ནང་ལོགས་ལ་ཡང་སྤྱི་མཐུན་སྲིད་དོན་ཚོགས་པ་དང་དམངས་གཙོ་སྲིད་དོན་ཚོགས་པའི་ཚོགས་མི་མང་པོ་གཅིག་གིས་འདས་པའི་ལོ་གཅིག་ལྷག་ཅིག་ནང་ལོགས་ལ་ཡང་ཁོ་ཚོས་གྲོས་འཆར་བཏོན་རྗེས་ཡིན་ན། ཤིང་ཅང་གི་ནང་ལོགས་ལ་ཡང་ད་ཡུ་གུར་མི་རིགས་ཡིན་ན་ས་ཡ་གཅིག་ལྷག་ཅིག་ཕ་གིར་ཁོ་ཚོས་བཀག་ཉར་བྱེད་བཞིན་བསྡད་ཡོད་རེད། ཁོ་ཚོ་ལ་ཡང་གང་ལྟར་བཙན་པོ་དབང་ཡོད་བཤད་རྗེས་ཡིན་ན་ངལ་རྩོལ་བསྒྱུར་བཀོད་དང་འདི་བྱེད་ཅེས་དོགས་པ་གཅིག་བཟོ་གྲྭའི་ཅ་ལག་དང་འདི་མང་པོ་བཟོ་གི་འདུག་ཅེས་ད། སྐྱོན་འཛུགས་བྱེད་མཁན་མང་པོ་ཡོད་རེད། བྱས་ཙང་ཀ། འདིའི་ད་བཙན་པོ་དབང་ཡོད་བྱས་རྗེས་ཡིན་ན་བྲན་གཡོག་ལྟ་བུའི་བཙོན་པ་ལ་ཡང་དབང་ཡོད་ཞེས་གོ་རུ་པ། དེ་འདྲས་ཀྱི་བྱས་རྗེས་ཨ་ནི་བཟོས་པའི་ཅ་ལག་དེ་གས་ཡིན་ན་ད་ཨ་མི་རི་ཀའི་ནང་ལ་ཡང་ཁྱེར་བཙོང་ཆོག་མ་ཡོང། དེ་འདྲས་མ་ཡོང་ཡག་གི་ཆེད་དུ་ཨ་ནི་གྲོས་འཆར་དེ་ནང་གསལ་བྱས་པས་ན། གཅིག་ཤིན་ཅང་ནང་ལོགས་ལ་བཟོས་པའི་ཅ་ལག་དེ་གའི་རིགས་གང་ལྟར་ཐོན་རྫས་ག་རེ་ཡིན་པ་ཡིན་ནའང་ཨ་ནི་ཨ་མི་རི་ཀའི་ནང་ལོགས་ལ་ཡང་བཙོང་དགོས་ཡོད་ན། ཨ་ནི་བཙོང་མཁན་མི་དེ་ཡིན་ནའི་རེད་ད་སྒེར་ཡིན་ནའི་རེད་བཟོ་ཚོང་ལས་ཁང་ཡིན་ནའི་རེད་ད་མང་ཆེ་བཟོ་ཚོང་ལས་ཁང་རེད་བ་དེ་ཨ་ནི་བས་ཨ་མི་རི་ཀའི་འབྲེལ་ཡོད་ཀྱི་ལས་ཁུངས་ཁག་ལ་ཡང་ཡིན་ནའི་གང་ལྟར་དེ་ཁོ་ཚོའི་ཅ་ལག་དེ་དངོས་ཟོག་དེ་ཨ་ནི་ཤིང་ཅང་ནང་ལོགས་ལ་བཙན་པོ་དབང་ཡོད་བྱས་རྗེས་ཨ་ནི་བཟོས་ཅོག་མིན་པའི་དཔང་རྟགས་དེ་ག་ཚང་མ་ཁྱེར་ཡོང་དགོས་ཡོད། ད་འདི་ཡིན་ན་ཞེ་པོ་ཅིག་ཁག་པོ་རེད་པ་ག་ཚོད་རེད། ཨ་མི་རི་ཀའི་བཟོ་ཚོང་ལས་ཁང་དེ་ཚོས་ཡིན་ན་རྒྱ་ནག་ནས་ཉོས་ཞེན་ཆོས་ཅ་ལག་འདི་ནང་ལ་ཡ་ཁ་ཤས་ཤིང་ཅང་བཟོས་ཅོག་བྱུང་ན་འདི་ཡིན་ན་ཏན་ཏན་ཡིན་ན་ཨ་ནི་བལ་ཏི་ངལ་རྩོལ་བསྒྱུར་བཀོད་ར་བ་དང་འབྲེལ་བ་བྱས་མེད་པའི་དཔང་རྟགས་བསྟན་ས་འདི་ཡིན་ན་ཞེ་པོ་ཅིག་ཁག་པོ་ཡིན་དུས་ཧ་ལམ་ད་ག་འདྲ་རྡོག་རྡོག་རེ་བཤད་པ་ཡིན་ན། ཤིང་ཅང་ནང་ལོགས་བཟོས་པའི་དང་ཤིང་ཅང་དང་འབྲེལ་བ་ཡོད་པའི་ཨ་ནི་ཐོན་རྫས་གང་ག་ལོག་ཨ་མི་རི་ཀ་ལ་ཡང་བཙོང་ཡག་མེད་པ་བཟོས་པ་རེད། འདི་བཟོས་པའི་ཨ་ནི་གྲོས་ཆོད་དེ་ཡིས་བདུན་ཕྲག་གཅིག་ལྷག་གཅིག་གོང་ལ་ཡང་སྲིད་འཛིན Biden གྱིས་དངོས་སུ་མཚན་རྟགས་བཀོད་རྗེས་ཨ་མི་རི་ཀའི་ཁྲིམས་ཆགས་རྗེས་ཡིན་ན་དངོས་གནས་རང་ལག་བསྟར་བྱེད་ཡག་འགོ་བཙུགས་ཡོད་རེད། བྱས་ཙང་ད་འདི་ཡིན་ན། ཞེ་པོ་ཅིག་གིས་གནད་འགག་ཆེན་པོ་བྱས་རྗེས་ད་གནས་ཚུལ་འདི་བྱུང་ནས་ཉི་མ་ཁ་ཤས་གཅིག་ལས་མ་ཕྱིན་པའི་རྗེས་ལ་ད་ལྟ་རྒྱ་ནག་གཞུང་གིས་ཤིང་ཅང་ནང་ལོགས་ཀྱི་ད་སྲིད་ཇུས་སྡུག་ཅག་འདི་དངོས་སུ་ཁོ་རང་གི་བསམ་བློ་གསར་པ་རྙེད་བྱས་བྱས་ཅོག་ཡིན་ནའང་ཡང་ན་ཞི་ཅིན་ཕིང་གི་བཀོད་ཇུས་འོག་ལ་ཡང་གང་ལྟར་བེད་ལག་བསྟར་བྱེད་མཁན་ཡིན་ནའང་ད་གང་ལྟར་སུ་ཡིན་ན་མིན་ན་གང་ལྟར་ཁྲེན་ཆོན་གོ་བེད་འགན་འདི་རིགས་འཁྱེར་མཁན་གཙོ་བོ་ཆགས་བསྡད་པ་རེད། འདིས་ལས་བསྒྱུར་བཏང་པ་འདི་ལ་ཡང་ད་ཡང་མི་མང་པོ་ཅིག་གིས། དེ་འདྲ་བྱས་ན་གཅིག་གིས་རྒྱ་ནག་གཞུང་གིས་ཕྲན་བུ་ཅིག་ཨ་མི་རི་ཀའི་གནོན་ཤུགས་འདི་ལ་ཡང་དངོས་སུ་ཅིག་མགོ་སྒུར་བྱས་འགྱུར་ལྡོག་བཏང་གིན་སེལ་ཁྱོན་ལག་མ་མཐར་ཡིན་ནའི་ཁོང་ཚོས་དེའི་བསམ་བློ་དང་ཡང་འདི་གཅིག་བྱས་ན་རྒྱ་ནག་གི་དཔོན་རིགས་ནང་ཁུལ་ལ་ཡང་སྐད་ཆ་འདི་འདྲས་ཡོང་གི་ཡོད་ན་མེད་ན་བསམ་ཡག་གི་འདི་དོགས་པ་བགྲོ་གླེང་བྱེད་མཁན་མང་པོ་འདུག་ད་ཡིན་ན་སུ་གང་ཅི་ལ་ཡང་དཔང་རྟགས་གསལ་པོ་བྱས་རྗེས་ཡིན་ན་ཁྲེན་ཆོན་གོ་ད་རེས་མར་ཕབ་ཡག་འདི་ད་རྒྱལ་སྤྱིའི་ཐོག་ལ་ཡང་ཤིན་ཅང་གི་གནད་དོན་དང་འབྲེལ་བྱས་རྗེས་ཡིན་ན་སྐྱོན་བརྗོད་ཤུགས་ཆེན་པོ་ཞིག་བྱས་པ་དེའི་གནོན་ཤུགས་འོག་ལ་ཡིན་ན་ད་རྒྱ་ནག་གཞུང་གིས་ཕྲན་བུ་འདི་སྲིད་ཇུས་འདི་ལ་ཡང་གང་ལྟར་ཁ་ཁར་སེམས་པ་འགྱུར་ལྡོག་བཏང་ཡག་ཆེད་དུ་ཁྲེན་ཆོན་གོ་ད་རེས་བརྗེ་པོ་བརྒྱབ་ཡིན་ན་ད་འདི་གང་ལྟར་ད་ཚོད་དཔག་བྱེད་ཡག་ཅིག་རེད་མི་ཤེས་དངོས་ཡོད་ཀྱི་གནས་ཚུལ་ད་ཕལ་ཆེར་རྒྱ་ནག་གཞུང་གི་ནང་ལོགས་ལ་དཔོན་རིགས་ཉུང་ཤས་ཅིག་མི་ཤེས་ཤེས་ཀྱི་ཡོད་མདོག་ཁ་པོ་མ་རེད་བསམ་གྱི་འདུག་ད་ཡིན་ན་ཁོའི་ཁྱད་ཆོས་ཞིག་འདུག་ཨང་ཁྱད་ཆོས་དེ་ག་རེ་འདུག་ཟེར་ན་འདས་པའི་ལོ་མང་པོའི་རིང་ལ་ཡང་དཔེར་ན་ཆ་བཞག་ན་ཤིང་ཅང་གནས་ཚུལ་དེ་ཚོ་མ་ཡོང་མ་ཡོང་གོང་ལ་ད་སྔ་མོ་ཅིག་བརྒྱད་ཅུ་གྱ་གྲངས་ནས་འགོ་བཙུགས་རྗེས་བོད་ཀྱི་གནས་ཚུལ་དེ་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་འབྲེལ་བའི་ནང་གནད་དོན་གལ་ཆེན་པོ་ཞིག་ཞེ་པོ་ཅིག་རེད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་བོད་པའི་ད་མི་རིགས་ཀྱི་ག་རེ་རེད་ཁེ་ཕན་ཆེད་དུ་ཡིན་ན་དངོས་གནས་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་དེ་ཚོས་ཞེ་པོ་ཅིག་ངེས་མ་ལོ་མང་པོའི་རིང་དོ་སྣང་བྱས་རྗེས་ཡིན་ན། རྒྱ་ནག་གཞུང་ལ་འབོད་སྐུལ་བྱས་ཙམ་དང་བཙོན་པ་དེ་གློད་བཀྲོལ་དང་ད་རྒྱལ་བ་རིན་པོ་ཆེ་དང་ཕ་གིའི་རྒྱ་ནག་གཞུང་གིས་འབྲེལ་མཐུད་གནང་ཡ་ཆེད་དུ་འབད་བརྩོན་གནང་མང་པོ་ཞེ་པོ་ཅིག་གནང་པ་ར་གནང་པ་རེད་དེ་ལས་ཡིན་ན་ལས་སྔ་མོ་དེ་ཚོ་དང་མ་འདྲ་དེ་རིང་ཁ་སང་ཡིན་ན་དངོས་གནས་ཅིག་ཨ་མི་རི་ཀའི་བྱེད་སྟངས་དེ་ལ་ཡ་འགྱུར་ལྡོག་ཤུགས་ཆེན་པོ་ཕྱིན་ཤག་དེ་ག་རེ་ཟེར་ན་ངས་ད་ལྟ་དེ་རིང་འདི་དཔེར་ན་ཆ་བཞག་ན་གྲོས་ཆོད་ཅིག་ལ་ཡ་ཨ་མི་རི་ཀའི་སྲིད་འཛིན་བྷའི་ཌེན་གྱིས་མཚན་རྟགས་བཀོད་པ་དེ་རེད། སྔ་མོ་ཡིན་ན་སྤྱིར་བཏང་བྱས་པ་ན་ཁ་ཐོག་ནས་སྐྱོན་བརྗོད་བྱས་པ་དང། ངོ་ཚ་པོ་བཟོས་ནས་རེད་ཡང་ལྡེབས་ལོགས་ལ་ཡ་ཁ་ཁུ་སིམ་པོ་ཡིན་ན་འབོད་སྐུལ་བྱས་བྱས་བེད་རྒྱག་བརྒྱབ་ཡ་མི་ཤེས། དངོས་གནས་རང་གི་ཕ་གིར་ཡ་རྒྱ་ནག་གི་མི་སྤྱིར་བཏང་དང་ཡང་དཔོན་རིགས་སུ་ཡིན་ནའི་ཁོ་རང་ཚོ་རང་གིས་ད་ཨོ་གནས་ཚུལ་འདི་ཡག་པོ་མ་བྱུང་ན་རྗེས་མ་ང་ཚོར་སྐྱོན་བྱེད་པ་འདུག་ཨ་ངའི་ཚོང་ལ་སྐྱོན་བྱེད་པ་ཨ་ངའི་དཔལ་འབྱོར་ལ་སྐྱོན་བྱེད་པ་འདི་འདྲ་གི་ག་ཚོད་རེད་འབྲེལ་བ་རེ་ཁྱོན་ཡོད་མ་རེད་ད་ཡིན་ནའི་དེ་རིང་ཤིན་ཅང་གནས་ཚུལ་ཐོག་ལ་ཡ་དཔེར་ན་ཆ་བཞག་ན་དེ་རིང་གི་གྲོས་ཆོད་འདི་ལ་ཡ་ད་སྲིད་འཛིན་བྷའི་ཌེན་གྱིས་མཚན་རྟགས་བསྐྱོན་རྗེས་ཨ་མི་རི་ཀའི་ཁྲིམས་ཆགས་བསྡད་པ་རེད། ཤིན་ཅང་ནང་ལོགས་ནས་བཟོས་པའི་ཅ་ལག་གང་ག་ད་ག་འདྲ་ཨ་མི་རི་ཀ་བཙོང་ཡ་མེད་པ་ཆགས་བསྡད་པ་རེད། ད་འདི་ཕྱི་ཚུལ་བལྟས་པ་ཡིན་ན་ཤིན་ཅང་འདི་ད་ཚང་མས་མཁྱེན་དགོས་ཡག་རེད་ད་ནི་བོད་ཀྱི་ས་ཁུལ་དེ་ཚོ་དང་ཡ་མ་འདྲ། ཤིན་ཅང་ནང་ལོགས་ལ་ཡ་གཅིག་བཟོ་གྲ་དང་འདི་འདྲ་ཤུགས་ཆེན་པོ་ཞིག་རང་ཡོད་རེད། བོད་ནས་ཐོན་པའི་ཅ་ལག་དེ་གའི་དེ་ཨ་མེ་རི་ཀ་ན་བཙོང་མ་ཆོག་ཟེར་ལབ་ན་དེ་ཕལ་ཆེར་ཞེ་པོ་ཅིག་མང་པོ་དེ་འདྲ་ཁྱོན་ཡོད་མ་རེད་ག་ཚོད་རེད་ཕི་གའི་དཔལ་འབྱོར་ཐོག་ལ་ཡ་རྒྱ་ནག་ལ་ཡ་དཀའ་ངལ་འཕྲད་ཡ་དང་བཟོ་ཚོང་ལས་ཁང་ལ་དཀའ་ངལ་འཕྲད་ཡ་ད་དེ་འདྲ་ཞེ་པོ་ཞིག་ཤུགས་ཆེན་པོ་ཞིག་ད་ག་ཚོད་ཡོང་གི་མ་རེད་བསམ་གྱི་འདུག་ངས་ཚོད་དཔག་བྱས་ན་ད་ཤིན་ཅང་གཅིག་པ་མ་རེད་ཤིན་ཅང་དཔེར་ན་ཆ་བཞག་ན་སྲིང་བལ། རྒྱ་ནག་ནང་ལོག་ཏུ་སྲིང་བལ་གྱི་བརྒྱ་ཆ་བེད་ག་ཚོད་ཟེར་དྲུག་ཅུ་བདུན་ཅུ་བེད་ཤིན་ཅང་ནས་ཐོན་གྱི་ཡོད་ཙང་ད། ད་རྒྱ་ནག་ཡིན་ན་འཛམ་བུ་གླིང་ནང་ལོག་ལ་ཡང་རས་ཆ་དང་དེ་བཟོས་ཀྱང་ཕྱི་ལ་བཙོང་མཁན་དེ་ཡིན་ན་གལ་ཆེ་ཤོས་ཅིག་རེད་ད་ཧ་ལམ་ཁོ་ཚོས་ཟེར་ཡ་བྱས་པ་ན་གལ་སྲིད་ཤིན་ཅང་གི་སྲིང་བལ་དེ་ཨ་མི་རི་ཀའི་ནང་ཡོང་ཆོག་མ་ཡོང་ཟེར་ལབ་ཡིན་ན་ད་རྒྱ་ནག་ནས་ཨ་མི་རི་ཀའི་ནང་ལོག་ལ་ཡང་བཙོང་ཡག་གི་ད་རས་ཆའི་ཐོག་དུག་ལོག་ད་ད་ཅིག་ཞེ་པོ་ཅིག་ཡོད་ར་བ་ད་མང་པོ་ད་འདི་གའི་ཚང་མ་ལོག་ཧ་ལམ་ཅིག་བཙོང་མ་ཐུབ་པའི་བཟོ་ཆགས་ཀྱི་རེད་ཟེར་ཅེས་ཟེར་གི་འདུག་ཨང། ད་དེ་འདྲ་མིན་པ་ཡིན་ན་ལས་བརྒྱ་ཆ་ལྔ་བཅུ་ཐམ་པ་བཙོང་ཐུབ་ཀྱི་མེད་པ་ཡིན་ན་ལས། ད་དེ་སྒོར་མོ་ཐེར་འབུམ་མང་པོའི། སྐད་ཆ་རེད་པ། ད་དེ་རིང་ཁ་སང་ཡིན་ན་རྒྱ་ནག་ནང་ལོགས་ཀྱི། ཚོང་འདི་ཚོ་ཡིན་ན་མང་པོ་ཞེ་པོ་ཅིག་སྒེར་གྱི་ཚོང་ཆགས་བསྡད་ཡོད་རེད་བཟོ་ཚོང་ལས་ཁང་འདི་ཚོ་བདག་པོ་ཡིན་ན་སྒེར་གྱི་རེད་བཟོ་ཚོང་ལས་ཁང་འདི་ཚོ་སྒེར་གྱི་བདག་པོ་མིན་པ་ཡིན་ན་ལས་གཞུང་གི་ཡིན་ནའི་དཔེར་ན་ཆ་བཞག་ན་ཤིན་ཅང་ནང་ལོགས་སྲིང་བལ་དེ་ཚོ་བཏབ་མཁན་ཁོང་ཚོ་གལ་ཆེ་ཤོས་དེ་ཅན་ཧྲེ་པིང་ཐོན་ཟེར་དེ་རེད། གཅིག་དམག་མིའི་སུ་དུར་རྒྱལ་ད་གང་ལྟར་རྒྱ་ནག་གི་དེ་ད་དེ་རིང་ཁ་སང་དེ་ཚོ་ཁོང་ཚོ་བཟོ་ཚོང་ལས་ཁང་ཆགས་བསྡད་རེད། དེ་ཚོའི་དངོས་གནས་ཀྱི་ཕ་གིའི་དཔལ་འབྱོར་ཟིན་མཁན་ཡིན་ན་དཔལ་འབྱོར་ཁེ་བཟང་ཟ་མཁན་དེ་ཚོ་ཡིན་ན་མང་པོ་ཞེ་པོ་ཅིག་མི་སྒེར་དང་ལྷག་པར་དུ་རྒྱ་ནག་གཞུང་གི་དཔོན་རིགས་དང་འབྲེལ་བ་ཆེན་པོ་ཞིག་ཡོད་པའི་མི་ཚང་དང་དེ་འདྲས་ཟིན་བསྡད་ཡོད་རེད། ད་གང་ལྟར་གནས་ཚུལ་ཤིན་ཅང་ནང་ལོགས་ལ་ཡང་སྲིད་ཇུས་དེ་འདྲ་གི་ཁྲེན་ཆོན་གོ་གིས་ལག་བསྟར་བྱས་པའི་རྐྱེན་གྱིས་རྒྱ་ནག་ནང་ལོགས་ཀྱི་མི་ཚང་ཆེན་པོ་ད་དམར་ཤོག་གི་འགོ་ཁྲིད་ནས་བྱས་ཚོང་པ་ཆེན་པོ་ནས་བྱས་མང་པོ་གཅིག་གིས་ད་ངས་བྱས་ན་སྒོར་མོ་བེད་ཨ་དུང་ཕྱུར་མང་པོས་ཁོང་ཚོའི་དཔལ་འབྱོར་ཁེ་ཕན་ལ་ཡང་ཡིན་ན་དོ་ཕོག་དང་དཀའ་ངལ་ད་གང་འདྲ་འཕྲད་རྒྱུ་ཡིན་པ་གཏན་འཁེལ་བ་རེད། དེ་འཕྲད་དུས་ཙམ་པ་དངོས་གནས་ད་མི་མང་པོ་གཅིག་གིས་ཤིང་ཅང་ཡུ་གུར་མི་རིགས་ལ་ཡར་ད་སྙིང་རྗེ་དང་འོ་མེད་ན་དངོས་གནས་དེ་འདྲ་བྱས་ན་མི་སྤྱོད་ལས་འདས་པ་རེད་བསམ། དེ་འདྲས་བསམ་བློ་བཏང་ཉན་ཡོང་པ་ད་ཁག་པོ་ཞེ་པོ་ཅིག་རེད་ད་ལས་ཡིན་ན་ལས་ངའི་དཔལ་འབྱོར་དང་ངའི་སྦ་ཁུག་ཐུག་དུས་ཙམ་པ་ཡིན་ན་ད་བསམ་བློ་བཏང་ཉན་མང་པོ་ཡོང་དགོས་རེད་བ། དེ་འདྲས་སོང་ཙང་ཕ་གིའི་གནོན་ཤུགས་རིགས་དེ་ངས་བྱས་ན་ཏན་ཏན་ཡོད་རེད་བསམ་འདུག་ཨ་དེ་མ་ཟད་ཡིན་ན་རྒྱ་ནག་ནང་ལོར་རྒྱུན་དུ་འཁོར་ནས་སྔོན་མ་དེ་མང་ཅིག་བཤད་སྲོལ་ཞིག་འདུག་ཨ་ཨ་མི་རི་ཀས་ཅིག་འགྲོ་བ་མིའི་ཐོབ་ཐང་དང་ཅིག་རྒྱ་ནག་སྐྱོན་བརྗོད་ཟེར་དེ་དེ་ཁོ་ཚོས་ཁ་ནས་ད་ག་བཤད་བཤད་རེད་མི་ཤེས་དངོས་གནས་ཁོ་རང་ཚོའི་དཔལ་འབྱོར་ཁེ་ཕན་དང་དངུལ་ཐུག་དུས་ཙམ་པ་ཡིན་ན་ཨ་མི་རི་ཀ་ཡིན་ན་དེ་ཚོ་བྱེད་ནུས་གི་མ་རེད་ཅེས་ཅེས་རྒྱ་ནག་ལ་ཡང་ཁོ་ཚོས་བཤད་སྲོལ་ཞིག་སྔ་མོ་ནས་ཁོ་རང་ཚོས་ཡིད་ཆེས་བརྟན་པོའི་ངང་ནས་སྤོབས་པའི་ངང་ནས་བཤད་གི་འདུག་ཨང། ཨ་ད་རེངས་ཀྱི་སྲིད་འཛིན་བཱའི་ཏེན་གྱིས་མཚན་རྟགས་བཀོད་པའི་གྲོས་འཆར་དེ་ནི་ག་རེ་ཟེར་ན་ཨ་མི་རི་ཀའི་ཡིན་ན་ཁ་གཅིག་པུ་མ་ཡིན་པར་ད་དེ་ག་ཟེར་ན་རྒྱ་ནག་ནས་ཡོང་པའི་རས་ཆ་དེ་ག་བཀག་གི་ཡིན་ལབ་ཡིན་ན་གྱོང་རག་མཁན་རྒྱ་ནག་གཅིག་པུ་མ་རེད་ཨ་མི་རི་ཀའི་བཟོ་ཚོང་ལས་ཁང་དེ་ཚོ་མང་པོ་ཅིག་ལ་གྱོང་རག་ཨ་ད་རེངས་ཀྱི་དངོས་གནས་ཁྲེན་ཆོན་གོ་ཕ་གིའི་ལས་བསྒྱུར་བཏང་ཡག་འདི་འདི་དང་ཐད་ཀར་འབྲེལ་བ་ཡོད་ན་མེད་ན་རྗེས་མ་ནས་ཡིན་ན་དཔོན་པོ་ག་འདྲས་ཤིག་བསྐོ་དགོས་ཡོད་མེད་དང་དཔོན་པོ་དེའི་སྲིད་ཇུས་ལག་བསྟར་ལྷག་པར་དུ་མི་རིགས་ས་ཁུལ་ཤིང་ཅང་དང་བོད་དང་དེ་ཚོ་ལ་ཡང་ཅིག་བྱས་ཏེ་ཡིན་ན། ད་སྲིད་ཁོ་རང་ཚོའི་ཕ་གིར་བཙན་མ་བཙས་པ་དང་ཅིག་ཁ་རྒྱག་པ་ཆེད་གཅིག་པུ་མ་ཡིན་པར། དངོས་གནས་ཁོ་རང་ཚོ་རྒྱ་ནག་ནང་ལོགས་དཔོན་རིགས་དང་ཚོང་པ་ཆེན་པོ་དང་ཨ་ནི་མི་སྒེར། དེ་འདྲས་མང་པོ་ཅིག་གིས་པད་ཤག་དང་ཁོ་ཚོའི་རྒྱུ་དངོས་དང་དེ་ཚོ་ཨ་ནི་ཐོབ་ཐང་དང་དེ་ཚོ་འབྲེལ་བ་ཆེན་པོ་ཞིག་ཡོད་པ་བརྗོད་པ་ཆགས་ཡག་དེ་དེ་གཉིས་གཉིས་འབྲེལ་བ་ཅིག་ཁོ་ཆགས་དུས་ཙམ་པ། ངས་བྱས་ན་ཇོ་མང་ཟབ་སོགས་བཅས་ལ་ཕན་ཐོགས་ཏན་ཏན་ཡོང་གི་རེད་བསམ་གྱི་འདུག། ལགས་སོ་དེ་ནས་དབང་བཞི་ལགས་ད། མི་ཁ་ཤས་ཀྱིས་ད་ལྟ་ཁྲེན་ཆོན་གོ་དེ་ད་ལས་གནས་ནས་འགྱུར་བ་བཏང་རེད་དེ་ཡིན་ན་ཡང་དམར་ཤོག་དབུས་རྒྱུན་ལས་ཁང་ལ་ཡར་གོ་གནས་སྤར་གྱི་རེད་ལབ་ཡག་དེ་འདྲའི་གི་འཆར་གཞི་ཡོད་པ་དང་དེ་འདྲའི་བཤད་བརྗོད་སྤེལ་གི་འདུག་ཁྱེད་རང་གིས་ད་རྒྱ་ནག་གི་ཆབ་སྲིད་ལ་ནམ་རྒྱུན་ཡིད་ལོང་ཡོད་མཁན་ཅིག་ཡིན་ནས་ག་འདྲ་དགོངས་གི་འདུག། རེད་ད་འདིའི་སྐོར་ལ་ཡ་ངས་བྱས་ན་དོ་བ་གནས་ཚུལ་འདུག་ད་དུས་ད་རྒྱ་ཡིག་གི་གསར་འགྱུར་མང་པོ་ཞིག་བལྟས་ཕྱི་རྒྱལ་གྱི་ཨིན་ཇིའི་ནང་ད་ང་ཚོ་ག་ཚོད་རྒྱ་ཡིག་ཕྱི་རྒྱལ་གྱི་ཡིག་ད་ཨིན་ཇི་མི་ཤེས་གོ་མ་ར་ད་དུས་མ་ཨིན་ཇིའི་ནང་འདི་ལ་མི་མང་པོ་བཞག་འདུག་ཕལ་ཆེན་རྦད་དེ་ཞི་ཅིན་ཕིང་གི་རྦད་དེ་ཁྲེན་ཆོན་གོ་ལ་དགའ་པོ་ཞེ་པོ་ཅིག་ཡོད་རེད་ཨ་ཁྲེན་ཆོན་གོ་གིས་གང་ལྟར་ཞི་ཅིན་ཕིང་གིས་བྱེད་དགོས་ཡག་དེ་གང་ག་ཤིང་ཅང་ལ་བྱས་པ་རེད་དེ་མ་ཟད་ཡིན་ན་ཕྱི་རྒྱལ་རྒྱལ་ཁབ་དེ་ག་དེ་ཁྲེན་ཆོན་གོ་ལ་སྐྱོན་བརྗོད་ཞེ་པོ་བྱེད་ཤིང་ཅང་སྲིད་ཇུས་སུ་སྐྱོན་བརྗོད་ཞེ་པོ་བྱེད་དུས་ཕྱི་རྒྱལ་དེ་ཚོ་ལ་ཡ་སྐྱག་སྐྱག་བྱེད་ཡག་ཞེ་པོ་ཅིག་བྱེད་ད་ཁོ་ལ་ཡང་བྱ་དགའ་སྤྲད་པའི་བཟོ་འདྲ་བྱས་བྱས་ཡིན་ན། རྗེས་མ་ལོ་དེ་ལ་ཡང་ད་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཚོགས་དགོས་རེད་སྐབས་དེ་ཡིན་ན་ཕལ་ཆེན་ཁྲེན་ཆོན་གོ་རྒྱ་ནག་དམར་ཤོག་གི་དབུས་རྒྱུན་ལས་ཀྱི་རང་ནང་ལོགས་ལ་ཕལ་ཆེན་གོ་གནས་སྤར་གི་རེད་ད་རིང་འདི་མ་ད་གང་ལྟར་ལས་བསྒྱུར་བཏང་ཡག་གི་རྒྱུ་མཚན་གྱི་དམིགས་ཡུལ་དེ་རྗེས་མ་དེ་ཨ་ནི་ཡར་མཐོར་བཏང་ཡག་གི་ཆེད་དུ་རེད་དབུས་རྒྱུན་ལས་ཟེར་དེ་སླེབས་པ་ཡིན་ན་ད་རྒྱ་ནག་ནང་ལོགས་ཀྱི་ད་དཔོན་རིགས་མཐོ་ཤོས་ཅིག་བདུན་ནང་ལོགས་ལ་སླེབས་དགོས་རེད་བ་ཨ་ནི་འདི་སླེབས་པ་ཡིན་ན་ད་དངོས་གནས་ཨིན་ཏེ་རེད་ཞེས་བྱས་པ་ཡིན་ན་ད། ངས་དེ་གནས་ཚུལ་ཆེན་པོ་ཞེ་པོ་ཅིག་རེད་བསམ་གི་འདུག་ང་རང་སྒེར་གྱི་ངོས་ནས་ལྟ་སྟངས་བྱས་ན་ཕལ་ཆེར་འདི་འདྲ་དེ་ཡིན་གྱི་མ་རེད་བསམ་གི་འདུག་ཨ་ནི་ད་ཁྲིན་ཆོན་གོ་ཡ་གོ་ས་སྤར་གྱི་རེད་ཟེར་གྱི་ཡོད་རེད་དབུས་རྒྱུན་ལས་ཀྱི་གྲས་ནང་བསྐོ་གི་རེད་ཟེར་གྱི་ཡོད་རེད་ངས་བྱས་ཡིན་གྱི་རེད་བསམ་གི་འདུག་ག་རེ་ཟེར་ན་ད་ལྟ་ནས་ཡིན་ན་ད་དུས་སང་ལོའི་ཚོགས་འདུ་ཚོགས་པར་ད་དུང་དུས་ཚོད་ངེས་ཅན་ཅིག་ཡོད་རེད་ད་ལྟ་ཁྲིན་ཆོན་གོ་ལ་ཡ་དམིགས་བསལ་གོ་ས་འདི་གས་སྤྲད་མ་སོང་ཨ་ད་ལྟ་མ་གཞི་གཅིག་བྱས་ན་ཉི་མ་ཁ་ཤས་ནང་གཅིག་གི་གོ་གནས་རེ་སྤྲད་མདོག་ཁ་པོ་རེད་དེ་ལས།

དཀོན་པོ་རེད་བསམ་གྱི་འདུག་ཨ་ནི་གཉིས་པ་དེ་ག་རེ་རེད་ཟེར་ན། ཏག་ཏག་པེ་ཅིན་མིན་ཞི་ཅིན་ཕིང་གིས་ཤིན་ཅང་ལ་ཡང་དམ་བསྒྲགས་བྱས་ཏེ་ཞི་ཅིན་ཕིང་གི་བསམ་བློ་གཙོ་བོ་ཡིན་གྱི་རེད་བྷི་ཁེ་དངོས་གནས་ཁྲིན་ཆོན་གོ་གིས་བྱས་པ་དེ་བྷོ་པིའི་ལག་བསྟར་བྱས་ཙམ་ཞིག་ཁོ་རང་ད་གང་ཡང་ཡོད་ཀྱི་མ་རེད་དེ་ལས་ཡིན་ནའི་ལས་དེ་འདྲ་ཞི་ཅིན་ཕིང་དང་ཁྲིན་ཆོན་གོ་གི་བར་ལ་ལ་ཤིན་ཏུ་ཉེ་བ་དང་འདི་འདྲ་ཡོད་པ་ད་གང་ཡང་རྣམ་པ་འདི་འདྲ་གང་ཡང་གང་ཡང་མི་འདུག་བསམ་གྱི་འདུག་ཨ་དེ་ག་འདི་འདྲ་ཡིན་ན་ཁོ་ཁྲིན་ཆོན་གོ་གིས་དེ་དུས་ཤིན་ཅང་ལ་ཡང་སྡུག་རུ་ཆེ་ཞེ་པོ་བྱས་པ་རེད་ད་བོད་ལ་ཡང་ཁོ་རང་སྡུག་པོ་སྟེར་སོང་ཨ། འདི་འདྲའི་མི་ཞིག་སྤྱིར་བཏང་གི་བྱས་པ་ཡིན་ན་ལས་ཀའི་འཇོན་ཐང་དེ་འདྲ་ཡོད་པ་ཡིན་ན་ཁོ་སྔོན་མ་ནས་འདི་གལ་དམིགས་བསལ་ཡོད་མདོག་འདི་གལ་མ་རེད། འདི་འདྲའི་སོང་ཙང་ད། འདི་འདི་ངས་བྱས་ན་ཕལ་ཆེར་ད། འདི་འདྲའི་འདི་ཡིན་མི་སྲིད་པ་ཅིག་རེད་བསམ་གི་འདུག་ད་ཡིན་ན་ལས་སུས་ཧ་གོ་ང་ཚོས་འདི་ག་པར་ཤེས་ཀྱི་རེད་ངས་བྱས་ན་འདི་ལས་ག་ཚོད་རེད། ཡོང་སྲིད་པའི་གནས་ཚུལ་གལ་ཆེ་ག་ཚོད་རེད་འདི་ཡོང་སྲིད་པའི་འདི་ལས་ཆེ་ག་རེ་རེད་ཟེར་ན། ག་ལེ་ག་ལེ་ཡིན་ན་ཁྲིན་ཆོན་གོ་འདྲ་བ་ལ་ཡང། དཔོན་པོ་གཅིག་གི། རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་གཉིས་གསུམ་དེ་འདྲ་ལས་ཀ་མིང་ཆེན་པོ་བྱས་དབང་མེད་མཁན་དེ་བེ་ཅིན་སྤྲད་བྱས་བཞག་མདོག་ཁ་པོ་རེད་བསམ་གི་འདུག།
ལགས་སོ་དེ་ནས་ཝང་ཞི་ལགས་ད་གང་ལྟར་ཁྲིན་ཆོན་གོ་གིས་ཤིན་ཅང་གི་དམར་ཤོག་དྲུང་ཆེ་བྱས་པའི་བརྒྱུད་རིམ་གྱི་ཁྲོད་ནས་ཤིན་ཅང་ལ་ཧ་ལས་པ་གི་ད་དྲག་གནོན་དང་དེ་འདྲས་བྱས་ཡོད་པ་དེ་བྱས་པ་རེད་ད་ད་ལྟ་གལ་ཏེ་ཁོ་རང་དབུས་རྒྱུན་ལས་ཀྱི་གོ་གནས་ལ་ཡར་འཕར་བ་ཡིན་ན་ད་ཤིན་ཅང་གཅིག་པོ་མ་རེད་བོད་གཙོས་བྱེད་རྒྱུ་གི་ས་ཁུལ་དེ་ཚོ་གི་ནང་གི་དཔོན་པོ་དེ་ཚོ་གི་དྲག་གནོན་བྱེད་ཡ་ལ་དེ་ཚོ་ཅིག་སྔར་ལས་ལྷག་པ་ཇེ་ཆེ་འགྲོ་གི་རེད་པས་དེ་འདྲའི་ཤུགས་རྐྱེན་ག་འདྲ་ཅིག་ཡོང་གི་ཡོད་ན།
རེད་ད་ག་འདྲ་ཅིག་གི་བོད་དང་ཤིན་ཅང་གི་ས་ཁུལ་དེ་ཚོ་ཡིན་ན་འདྲ་བ་ཞེ་པོ་ཅིག་རེད་ག་རེ་ཟེར་ན་གཉིས་ཆར་ལོ་དེ་མི་རིགས་ས་ཁུལ་དང་ད་རྒྱ་ནག་གཞུང་ལ་ཡ་མགོ་ན་རུ་བཅུག་ནི་གི་ས་ཁུལ་དེ་རེད་པ་འདི་སོང་ཙང་ཙམ་ཙམ་ཡིན་ན་ཕལ་ཆེར་སྲིད་བྱུས་དེ་ཚོ་ཡིན་ན་སྤྱིར་བཏང་གི་ཁ་ཕྱོགས་ཕྱི་ས་ནས་བལྟས་པ་ཡིན་ན་སྤྱིར་བཏང་ཡིན་ན་གཅིག་པ་ཆགས་གི་འདུག་ག་དུས་ཡིན་ན་ལས་ད་ཡིན་ན་ལས་དངོས་ཡོད་ཕི་ཀའི་ཡ་གོ་ལག་བསྟར་བྱེད་སྟངས་དེ་ཡིན་ན་དཔེར་ན་ཆ་བཞག་པ་ཡིན་ན་ད་དེ་ཚོ་ཅིག་མ་འདྲ་གས་སི་ཡིན་ན། ཤིན་ཅང་ལ་བསྡུར་བ་ཡིན་ན་བོད་ནང་ད་གི་ད་རང་གི་འདི་མི་སྟོབས་ན་ད་གི་འདི་བཅུག་འདི་ད་གས་བྱས་ཡོད་མ་རེད་པ། དེ་འདྲས་སོང་ཙང། གཅིག་བྱེད་དུས་འདི་བར་ད་རིང་ཤིན་ཅང་གི་ནང་ལོག་ལ་ཡ་དངོས་གནས་ཝི་གུར་མི་མང་སྟོབས་ན་དེ་གས་དེ་བི་གས་བཅུག་དཀའ་ངལ་དེ་གས་བཟོས་པའི་རྐྱེན་གྱིས་ཡིན་ན་ནུབ་ཕྱོགས་རྒྱལ་ཁབ་གིས། གང་ལྟར་རྒྱ་ནག་གཞུང་གི་ཡ་སྐྱོན་བརྗོད་དང་འདི་བྱས་བྱས་ཁོང་ཚོ་དངོས་གནས་དཀའ་ངལ་ཆེན་པོ་བྱས། གཞུང་གི་དངོས་གནས་ཤེས་ནི་རེད་རྒྱལ་ཁབ་དངོས་གནས་ཤེས་ནི་རེད་ད་གིན་ངས་ཞུས་པ་ནང་བཞིན་བྱས་རྒྱ་ནག་ནང་ལོག་མི་རྒྱུ་ཅན་དང་བཟོ་ཚོང་ལས་ཁང་དང་མི་ཚང་དེ་ཚོས་དངོས་གནས་ཤེས་པ་ནི་རེད་ཁོང་ཚོས་འགྲོ་སོང་དེ་ཞེ་པོ་ཞིག་ཆེན་པོ་ཕྱིན་སོང་ང་ད་ཤིན་ཅང་གང་ལྟར་ཁྲིན་ཆོན་གོ་གིས་འདི་བྱས་པའི་རྐྱེན་གྱིས་བྱས་དང། རེ་བ་རེ་བྱས་ན་ད་ད་རིང་འདི་ནས་ཁོང་ཚོ་བསླབ་བྱ་ལེན་བྱས་ཡ་ཅིག་རྗེས་མར་བོད་ནང་ལོག་ལ་ལས་ཀ་འདི་འདྲ་རྩུབ་པོ་འདི་འདྲ་དཔེ་ཞེ་པོ་ཅིག་སྐྱོན་ཡོད་ཅོག་འདི་འདྲ་མ་བྱེད་ཡག་གི་ད་ག་ད་རེ་བ་རེ་ཅིག་བྱེད་ཡ་ཡོད་པ་རེ་བྱེད་འདི་རེད་ཤག་བསམ་གི་འདུག་ཨ་འདི་ནས་གཉིས་པ་དེ་ད་ཁྲིན་ཆོན་གོ་ཚབ་ལ་ཡ་མ་ཤིང་རུའེ་ཟེར་བཏང་འདུག་ག་ཁོ་ཡིན་ན་ངས་ཅིག་བལྟས་པས་ད་མ་ཤིན་རུས་ས་འདི། མི་དེ་རང་དཔོན་པོ་སྤྱང་གྲུང་འདྲ་བཞག་ཅིག་ཞི་ཅིན་ཕིང་ཡར་སླེབས་ནས་གཞི་ནས་དངོས་གནས་ད་གཞུང་གི་མཐོ་རིམ་དཔོན་རིགས་ནང་སླེབས་མྱོང་འདུག་ཨ་ནི་དེ་ཚོའི་མང་ཆེ་ཧྲེན་ཀྲེན་དང་ཀོང་ཏུང་ད་དོ་ད་རྒྱ་ནག་ནང་ལོགས་ཧྲེན་ཀྲེན་དང་ཀོང་ཏུང་ད་དོ་ཅིག་ཆ་ཉེ་དུ་ཚོ་རྒྱ་ནག་ནང་ཆབ་སྲིད་གུ་ཡངས་ཤོས་དང་བསམ་བློ་མཐོང་རྒྱ་ཆེ་ཤོས་དང་འདི་འདྲས་ཀྱི་ས་ཁུལ་དོ་བ་ལ་ཡང་འགོ་ཁྲིད་བྱས་མྱོང་འདུག་ཅིར་བཞག་ཏི་མ་སེ་ཁ་སང་བསྐོ་བཞག་བྱས་པ་ནས་ཉིན་མ་གཉིས་གསུམ་ཕྱིན་པའི་རྗེས་ཡིན་ན། ད་རིང་གི་གསར་འགྱུར་ནང་བལྟས་པས་ན་མ་ཤིན་རུས་པས་ཤིང་ཅང་སླེབས་ད་ཨ་ནི་ཤིང་ཅང་གི་དཔལ་འབྱོར། ཡར་རྒྱས་གཏང་དགོས་རེད་ཅེས་རྨང་གཞི་དང་ཁོར་ཡུག་ཡར་རྒྱས་གཏང་དགོས་རེད་ཅེས་མོས་གུས་ལབ་བཞག་བྱས་ཙང་ཁོ་ཕ་གིར་སླེབས་པའི་ཀླད་ཕྱི་ལོག་ཐོག་ཡང་དེར་བལྟ་ད་ཁོ་དངོས་གནས་ཕ་གིར་ག་རེ་བྱེད་ཡས་ཡིན་མིན་དང་དེ་བཞིན་བ་རང་བཞིན་ཁོ་ཀའི་ཕྱི་ལོག་ལ་ཡང་མ་གསལ་དྲག་བྱེད་ཡས་དེ་ན་བལྟས་པས་ནི་ཁོའི་སྐད་ཆ་དང་པོ་དེ་གལ་ཆེན་ཅིག་ག་རེ་རེད་ན་དཔལ་འབྱོར་ཡར་རྒྱས་གཏང་དགོས་ས་འདི་ལབ་འདུག་ག་དེ་འདྲ་ལ་བལྟས་པས་ཡིན་ན་གཅིག་བྱས་རྒྱ་ནག་གཞུང་གིས་ད་ཤིང་ཅང་ལ་དམ་དུ་བྱས་པའི་ལས་ཀ་དེ་ནོར་ཤག་ཅིག་དྲན་བྱོན་གོ་ནོར་འདུག་འདི་ད་རྩ་བ་ཉིད་ནས་ད་ཕལ་ཆེར་བཤད་མི་སྲིད་པ་ལ་བཤད་མཁན་མ་རེད་ལ་ཁྱོན་ནས་ཁོ་ར་རྒྱ་ནག་གཞུང་གི་དེ་གཤིས་ཀ་དེ་རྩ་བ་ཉིད་ནས་ཡོད་མ་རེད་ནོར་ཡོད་པའི་ནས་ཡིན་ནའི་ངས་བྱས་ན་ད་དེ་མི་དེ་ཀོ་ཐང་དང་ད་དུ་བལྟས་པ་ཡིན་ན་ཕྲན་བུ་ཡིན་ན་ད་དཔལ་འབྱོར་ལ་ག་ཚོད་རེད་ད་རྒྱ་ནག་ག་དུས་ནས་བལྟས་ཡོད་རེད་རྒྱ་ནག་གི་དབུས་གཞུང་ནས་ཅེ་ས་གནས་གཞུང་ལ་ཡང་དཔལ་འབྱོར་ལ་ཏི་ཡིས་དོ་སྣང་ཆེ་ས་བྱས་པ་ནི་ཁོ་ཆབ་སྲིད་སྒང་ཏི་ཡིས་ལྷོད་ཡངས་རང་བཞིན་ཆབ་སྲིད་ལ་དོ་སྣང་ཞིབ་བྱས་པ་ནི་ཆབ་སྲིད་དེ་ག་དུས་ནས་དོ་སྣང་བྱས་པ་ནི་དམ་དྲག་མ་བྱས་ཡོད་མ་རེད་དེ་འདྲ་སོང་ཙང་ཁོའི་ཡང་སྤྱིར་དེ་ཕྲན་བུ་ཅིག་གི་འགྱུར་ལྡོག་རེ་གཏང་ཡག་གི་ག་ལེ་ག་ལེ་དེ་འདྲ་ཅིག་མི་སྲིད་པ་མ་རེད་བསམ་བསམ་ཅིག་གི་ཚོད་དཔག་རེ་བྱེད་གི་འདུག་ལགས་སོ་དེ་རིང་ང་ཚོའི་ལས་རིམ་འདི་ནས་མཚམས་འཇོག་བྱེད་གི་ཡིན། ང་ཚོའི podcast གི་ནང་ལ་ད་རྒྱལ་སྤྱིའི་གསར་འགྱུར་དང་གནས་ཚུལ་གསར་བ་དེ་ཚོའི་རྒྱབ་ལྗོངས་ལ་དཔྱད་བརྗོད་བྱས་ཡོང་རྒྱུ་གི་དེ་འདྲ་གི་ལེ་ཚན་ཞིག་ཡིན་དེ་ལ་གསན་རྒྱུ་མ་བསྙེལ་བ་གནང་རོགས་ཐུགས་རྗེ་ཆེ།